ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་གྱི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གཉིས་རེས་གཟའ་པ་སངས་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས། ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་ཀྱི་བཙོན་འཇུག་དུས་ཡུན་ཚང་ནས་གློད་བཀྲོལ་བཏང་ཡོད་ཀྱང་མུ་མཐུད་ལྟ་རྟོག་འོག་ཏུ་བཞག་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དབུས་བོད་མིའི་སྒྲིག་འཛུགས་ལས་ཁུངས་ཁག་བཞི་ནས། ཁྱིམ་དུད་ཞིབ་བཤེར་ཐེངས་དང་པོ་དེ་གནང་གཏན་འཁེལ་བའི་གསལ་བསྒྲགས་གནང་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང། འོད་ཟེར་ལགས་ཀྱིས་བཙན་བྱོལ་ནང་དུ་ཡོད་པའི་བོད་ཀྱི་རྩོམ་རིག་དུས་དེབ་ཅེས་པའི་ཆེད་དུ། ནད་ཡམས་སྐོར་གྱི་སྙན་རྩོམ་དང་བོད་ཀྱི་པར་གླིང་སྐོར་གྱི་ལྷུག་རྩོམ་ཞིག་བྲིས་ཡོད་པའི་ནང།

བལ་ཡུལ་ནང་བཞུགས་པའི་སྤྱི་ཚོགས་ཞབས་ཞུ་བ་བླ་མ་བློ་བཟང་ལགས་ནས་ལུང་ཁུག་ས་གནས་ཁག་ཅིག་ལ་ཟམ་པ་བརྒྱབ་རྒྱུ་མཐུན་འགྱུར་གནང་བ་དང། དེ་བཞིན་གཞོན་སྐྱེས་ལས་མེད་འགའ་ཤས་ལ་ཆེད་ལས་སློབ་སྦྱོང་སྤྲད་པ་སོགས་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་ཀྱི་བཙོན་འཇུག་དུས་ཡུན་ཚང་ནས་གློད་བཀྲོལ་བཏང་ཡོད་ཀྱང་མུ་མཐུད་ལྟ་རྟོག་འོག་ཏུ་བཞག་ཡོད་པའི་སྐོར་ལ། གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་བསླངས་པའི་ཉེས་མིང་འོག་ལོ་བཞི་དང་ཟླ་བ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ། རྔ་བ་སྣང་ཞིག་དགོན་པའི་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་ཁྲེང་ཏུའུ་མེན་ཡང་བཙོན་ཁང་ནས་བཙོན་འཇུག་དུས་ཡུན་ཚང་ནས་གློད་བཀྲོལ་བཏང་ཡོད་པ་དང་ད་ལྟའི་ཆར་ཁོང་ཁ་ཤུལ་སྡེ་བའི་རང་ཁྱིམ་དུ་འབྱོར་ཡོད་པ་ལས་འཕྲོད་བསྟེན་གནས་བབ་དང་ཞིབ་ཕྲའི་གནས་ཚུལ་ཤེས་ན་སྟབས་བདེ་མེད་སྐོར་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ཚེས་གཅིག་ཉིན་གྱི་བོད་ནང་གི་ཆུ་ཚོད་ལྔ་པ་ཙམ་ལ་རིན་ཆེན་ཚུལ་ཁྲིམས་ལགས་རང་ཁྱིམ་དུ་འབྱོར་ཡོད་པ་དང་ད་ལྟའི་ཆར་མུ་མཐུད་ལྟ་རྟོག་འོག་ཡོད་པས་གནས་ཚུལ་ཞིབ་ཕྲ་ཤེས་ཐབས་མེད་སྐོར་འགྲེལ་བརྗོད་གནང་བྱུང། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་ཉེན་རྟོག་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་མདོ་སྨད་རྔ་བ་དཀར་རྡོ་ས་ཚིགས་ནས་འཛིན་བཟུང་བཙན་ཁྲིད་ཀྱིས་ལོ་ངོ་གཅིག་ལྷག་རིང་ཆབ་སྲིད་སློབ་གསོ་སྤྲོད་དགོས་སྐོར་བརྗོད་ནས་བཀག་ཉར་འོག་བཞག་སྟེ་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོའི་ཕྱི་ཟླ་གསུམ་པའི་ནང་ཁྲིམས་ཀྱི་འགྲོ་རིམ་དང་ནང་མི་གཉེན་ཉེ་སོགས་ལ་བརྡ་ལན་གང་ཡང་མེད་པར་ཁོང་ལ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་གི་ཉེས་མིང་འོག་ཁྲིམས་ཐག་བཅད་ཡོད་པ་རེད། རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལ་འཛིན་བཟུང་བྱེད་དོན་གཙོ་བོ་ཁོང་ནི་དེ་སྔ་བོད་ཀྱི་སྐད་ཡིག་ཐོབ་ཐང་སྐོར་གྱི་ཡིག་ཆ་འགྲེམས་སྤེལ་དང་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གཏམ་བཤད་སྤེལ་བས་རྒྱ་ནག་གཞུང་གིས་ཐེངས་གསུམ་ཙམ་ལ་ཉེན་བརྡ་བཏང་ཡོད་པ་འབྲེལ་ཡོད་ནས་བརྗོད་ཡོད་པ་རེད་ལ། ཁོང་གིས་དེ་སྔ་འཛིན་བཟུང་མ་བྱས་གོང་རྩོམ་ཡིག་ཁག་ཅིག་བྲིས་པའི་ནང་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གི་སྐུ་པར་མཉམ་དུ་ངས་ཁྱོད་ལ་དྲན་དང་མྱ་ངན་ཞུ་དོན། ཁྱོད་ཉིད་ང་ཚོའི་སྡུག་བསྔལ་དང་ན་ཟུག་གི་ཆེད་དུ་སྐུ་གཤེགས་སོང་བས་ཡིན་དང་ཡང་ཁོ་བོས་མི་ཚེ་དེ་གནད་འགག་ཅིག་ཏུ་ངོས་འཛིན་བྱེད་བཞིན་མེད་ལ་ཅི་ཙམ་གནས་པའི་བར་མི་བུའི་ཐོབ་ཐང་དང་མི་རིགས་ཀྱི་གནས་སྟངས་ཆེད་དུ་བརྩོན་པ་བྱེད་ཀྱི་ཡིན་སོགས་བྲིས་ཡོད་པ་རེད། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་ནི་ཁ་ཤུལ་སྡེ་བའི་སྙེ་བ་ཚང་ཞེས་པའི་ཞིང་པའི་ཁྱིམ་ཚང་དཀྱུས་མ་ཞིག་ཏུ་སྐྱེས་ཤིང་ཁོང་དགུང་ལོ་དྲུག་ཙམ་ནས་རྔ་ཡུལ་གྱི་བོན་དགོན་ཆེ་ཤོས་སྣང་ཞིག་དགོན་པར་ཆོས་ཞུགས་བྱས་ཏེ་དགོན་པ་དེའི་སྔགས་ཀྱི་འཛིན་གྲྭར་ཐོན་ཡོད་པ་རེད་འདུག་བཞུགས་སྒར་དྷརམ་ས་ལ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་གསར་འགྱུར་ཁག་རྒྱས་སྒྲོན་ནས་འགོ་འཛུགས་ཞུ་བ་ཡིན།

དབུས་བོད་མིའི་སྒྲིག་འཛུགས་ཀྱིས་དུད་ཁྱིམ་གྱི་གྲངས་ཐོ་ཞིབ་བཤེར་ལས་གཞི་དེ་གལ་ཆེར་གཟིགས་ཏེ་འདི་ལོའི་ཕྱི་ཟླ་དང་པོ་ནས་བཟུང་རྒྱ་གར་དང་བལ་ཡུལ་ནང་གི་བོད་མི་གཞིས་ཆགས་ཁག་གི་ས་གནས་འགོ་འཛིན་རྣམས་དང་ཚོགས་འདུ་ཐེངས་མང་ཚོགས་པ་མ་ཟད་རྒྱ་གར་དང་བལ་ཡུལ་གཉིས་ནང་གནས་སྡོད་བྱེད་མཁན་བོད་མི་དང་གཞོན་སྐྱེས་རྣམས་ལ་ལས་གཞི་དེའི་སྐོར་ངོ་སྤྲོད་བྱ་རྒྱུའི་ཆེད་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་དང་སི་ལི་གུ་རི། སྤོན་ཊ། རྡ་རམ་ས་ལ། ལ་དྭགས་བཅས་སུ་ཟབ་སྦྱོང་ཐེངས་བདུན་གོ་སྒྲིག་ཞུས་པ་རེད་འདུག་དབུས་བོད་མིའི་སྒྲིག་འཛུགས་ངོས་ནས་འདས་པའི་ལོ་ངོ་དྲུག་ཅུའི་ནང་རྒྱ་གར་དང་བལ་ཡུལ་ནང་གི་བོད་མིའི་དུད་ཁྱིམ་གྱི་གྲངས་ཐོ་ཞིབ་བཤེར་གྱི་ལས་གཞི་ཕྱག་བསྟར་གནང་བ་ཐེངས་དང་པོ་ཡིན་སྟབས་བོད་མི་ཚོས་ཀྱང་ལས་གཞི་དེ་མཉམ་ལས་གནང་བའི་ཐུགས་རེ་གནང་གི་ཡོད་པ་རེད་འདུག་དབུས་བོད་མིའི་སྒྲིག་འཛུགས་ངོས་ནས་དུད་ཁྱིམ་གྲངས་ཐོ་ཞིབ་བཤེར་ལས་གཞི་དེ་གལ་ཆེན་པོ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་ནི་ད་བར་བོད་མི་ཚོའི་དུད་ཁྱིམ་གྱི་གྲངས་ཐོ་ཚད་ལྡན་ཞིག་མེད་པའི་རྐྱེན་གྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་ཕྱོགས་ལ་སྐུ་ངལ་འཕྲད་བཞིན་པ་མ་ཟད་མ་འོངས་པར་བོད་མི་རྣམས་སྤྱི་ཚོགས་ཀྱི་རྗེས་མ་ཟིན་པའི་གནས་སྟངས་ཤིག་ཡོང་མ་སྲིད་པ་མིན་པར་བརྟེན་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་བཞིས་ཟུང་འབྲེལ་གྱིས་གོ་སྒྲིག་གནང་བའི་དུད་ཁྱིམ་ཞིབ་བཤེར་ལས་དོན་ལ་བོད་མི་ཚོས་ཕྱག་རོགས་མཉམ་འདེགས་གནང་རྒྱུའི་འབོད་སྐུལ་ཞུས་ཡོད་ལ། དུད་ཁྱིམ་ཞིབ་བཤེར་གྱི་ལས་གཞི་དེ་ནི་མ་འོངས་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་ཚགས་ཚུད་དང་ཕུགས་རྒྱང་རིང་པོ་གནས་ཐུབ་པའི་དགེ་མཚན་ལྡན་པ་ཞིག་ཡིན་པར་ངོས་འཛིན་གནང་གི་ཡོད་པ་རེད་འདུག་གཤམ་ལ་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དང་ནང་སྲིད་དང་འཕྲོད་བསྟེན་དང་ཤེས་རིག་ལས་ཁུངས་བཅས་ཀྱི་སྤྱི་ཚོགས་ཞབས་ཕྱི་གི་ལས་ཁུངས་ཁག་གི་ངོས་ནས་སྤྱི་ཟླ་གཉིས་པ་གི་ཚེས་པ་གཉིས་ཀྱི་ཉི་མ་བཞུགས་སྒར་དུ་གསར་འགོད་གསལ་བསྒྲགས་ཞིག་སྤེལ་ཏེ་རིང་མིན་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་བདུན་ནས་བཟུང་སྟེ་རྒྱ་གར་དང་བལ་བོའི་ནང་གི་བོད་མི་བཙན་བྱོལ་བ་གི་ཁྱིམ་ཐོ་ཞིབ་བཤེར་གནང་རྒྱུ་ཡིན་པ་དང། ཁྱིམ་ཐོ་ཞིབ་བཤེར་འདི་ནི་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་བཞི་མཉམ་རུབ་ཀྱིས། འདས་པའི་ལོ་དྲུག་ཅུ་གི་ནང་ཐེངས་མ་དང་པོར་ཁྱིམ་ཐོ་ཞིབ་བཤེར་གནང་བ་ཐོག་མ་དེ་ཡིན་པ་དང། དེའི་ནང་རྒྱ་གར་དང་བལ་བོའི་ནང་གི་བོད་མི་ཚང་མ་འཛུལ་ཞུགས་གནང་རོགས་ཀྱི་འབོད་སྐུལ་དང་འབྲེལ། ལས་གཞི་འདི་ནི་ལོ་འདི་ག་ཙམ་མིན་པར་འབྱུང་འགྱུར་གྱི་ལོ་བཅུ་ལ་བསམ་བློ་བཏང་སྟེ་འཆར་གཞི་སྒྲིག་གི་ཡོད་པ་སོགས། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འབོད་སྐུལ་གནང་གི་འདུག། ཨ་ནེ། བལ་ཡུལ་དང་རྒྱ་གར་ནང་ལ་ཡོད་པའི་བོད་མི་ཡོངས་སུ་རྫོགས་པ་ཨ་ནེ་འདིའི་ནང་ལོགས་ལ་ཡང་མཉམ་ཞུགས་གནང་རོགས་གནང། ད་མང་པོ་ཅིག་གིས་ཨོ་ད་ང་ཚོ་བོད་མི་སྒྲིག་འཛུགས་ལ་ཡང་ཞུགས་ཞུགས་བྱེད་དགོས་གལ་མེད་ང་དཔལ་འབྱོར་གནས་སྟངས་ཨའུ་ཙམ་ཡོད་བསམ་བསམ་དེ་འདྲ་དྲན་སྲིད་ཀྱི་རེད་ཡིན་ན་ཡང་ང་ཚོའི་དུས་རྟག་ཏུ་ག་རེ་དྲན་དགོས་རེད་ཟེར་ན་མི་རྟག་པ་དེ་རང་བཞིན་རེད། འབྱུང་བ་བཞིའི་འཇིགས་པ་ཡོང་གི་རེད་རྐུ་ཇག་གི་འཇིགས་པ་ཡོང་གི་རེད་དེ་རིང་གི་ཡག་པོ་དེ་སང་ཉིན་གྱི་སྡུག་ཅག་ལ་འགྱུར་སྲིད་པ་རེད་དེ་རིང་གི་སྐྱོ་པོ་དེ། སང་ཉིན་གནངས་ཉིན་ལ་ཡང་ཡག་པོ་ཆགས་སྲིད་པ་རེད་གནད་དོན་དེ་གའི་ལ་བལྟས་བྱས་ནས་ང་ཚོ་འདིའི། ལས་གཞི་འདི་ལོ་འདི་གཅིག་དང་ལོ་རྗེས་མ་གཅིག་པོ་ཆེད་དུ་མ་ཡིན་པའི་འབྱུང་འགྱུར་གྱི་ལོ་བཅུ་གྱི་ནང་ལོགས་ལ་བསམ་བློ་བཏང་བྱས་ནས་འཆར་གཞི་སྒྲིག་གི་ཡོད་དུས་འདིའི་ནང་ལོགས་ལ་ཡང་བོད་མི་ཚང་མ། མཉམ་ཞུགས་གནང་རོགས་གནང་ཞེས་བརྗོད་ནས་ང་ཚོས་འབོད་སྐུལ་ཞུ་ཡ་དང་ངོ་སྤྲོད་ཞུ་ཡ་འདུག་སེ་ཡིན་ཞུ་ཡ་ཡིན། ཁྱིམ་ཐོ་གྲངས་བཤེར་འདི་ནི་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་བདུན་དང་བཅོ་བརྒྱད་ནས་གྲངས་བཤེར་བ་ཚོར་གཟབ་སྦྱོང་འགོ་འཛུགས་དང་བསྟུན། གཞིས་ཆགས་སོ་སོ་གི་ནང་ཁྱིམ་ཐོ་གྲངས་བཤེར་བ་རྣམས་ཕེབས་ནས་སྤྱི་ཟླ་གསུམ་པ་གི་ཟླ་མཇུག་གི་བར་སྒོ་འབྱེད་ངེས་དང། མཇུག་ཏུ་དྲ་ལམ་བརྒྱུད་ནས་དབྱེ་ཞིབ་དང་སློབ་སྟོན་གནང་བ་གི་མུར། ཕྱོགས་བསྡོམས་ཀྱིས་ལྟེ་བའི་གྲངས་ཐོ་བསྡུ་རུབ་ཀྱི་དྲ་ངོས་སུ་སླེབས་ཡོང་གི་ཡོད་སྐོར་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འགྲེལ་བརྗོད་གནང་གི་འདུག། གང་ལྟར། སྤྱི་ཟླ་གསུམ་པ་གི་ཟླ་མཇུག་བར་དུ་སྒོ་ཕྱེ་བསྡད་ཀྱི་རེད། འདི་ཆ་ཚང་ཚར་བ་དང་ད་ད་ལྟ་བྱེད་ཡ་ཚང་མ་སྔོན་མ་ཡིན་ན་ང་ཚོ་ཤོག་གུ་འཁྱེར་བྱས་ནས་ཤོག་གུ་བྱེད་དགོས་ཡ་བྱེད་ཡོད་རེད་པ་ད་ཤོག་གུ་མ་ཡིན་པ་བྱས online སྒང་ལ་བྱེད་ཡ་བྱེད offline གི་ཡོད་རེད། བྱས་ཙང་འདི་གཉིས་ཆ་ནང་ལ smart phone ནང་ལོགས་ལ་བྱས་ནས་འགྲོ། འདི

དེ་ཚང་མ་སྡུད་བྱས་ནས་རུག་རུག་ཅིག་བཟོ་དུས་ཨ་ནི། ཚང་མ་ཚར་བ་དང server ཅིག་གི་ནང་ལོགས་ལ་ང་ཚོ TCRC server ནང་ལོགས་ལ་ཨ་ནི་སླེབས་ཡོང་གི་རེད། སླེབས་དུས་སྐབས་ལ་ད་དེ་མཇུག་བསྒྲིལ་བ་རེད། ཡང་གསར་འགོད་གསལ་བསྒྲགས་དེར་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས་ཀྱང། ཁྱིམ་ཐོ་གྲངས་བཤེར་དེ་གལ་ཆེན་ཆགས་དོན་ནི་ད་ལྟ་ང་ཚོས་ལས་ཀ་ག་རེ་བྱས་ཀྱང། སྐེ་མཚམས་ལ་འབྲེལ་བ་བྱས་ནས་གྲངས་ཀ་གནང་རོགས་ཞེས་ལབ་བསྡད་པ་ཡིན་ན། རྒྱུན་རིང་པོར་ང་ཚོ་ཚང་མ་རྗེས་ལུས་ཐེབས་པ་གི་གནས་སྟངས་ཆགས་ཡོང་གི་ཡོད་པས།

སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་ལྔ་པ་གི་ནང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཞབས་ཞུ་གི་ལྷན་ཁང་ཁག་བཞིའི་དྲུང་ཆེ་རྣམ་པའི་ཚོགས་འདུ་གི་ཐོག་གོ་བསྡུར་གྱི་ནང། ཁྱིམ་ཐོ་གྲངས་བཤེར་བྱས་ན་གནས་སྟངས་གསལ་བོ་ཧ་གོ་ཐུབ་པ་དང། སྤྱི་ཚོགས་ཞབས་ཞུ་གི་ལས་དོན་ཁག་ཚད་ལྡན་ཚགས་ཚུད་ཡོང་བ་ནི། འདས་པའི་སྤྱི་ལོ་ཉིས་སྟོང་བཅུ་བདུན་ནས་ཉེར་གཉིས་ཀྱི་བར་འཕྲོད་བསྟེན་ལས་ཁུངས་ནས་ཁྱིམ་ཐོ་ཞིབ་བཤེར་ཐེངས་མ་གཉིས་གནང་སྟེ། འཕྲོད་བསྟེན་གྱི་འཆར་གཞི་བཏང་བ་རྣམས་ཚགས་ཚུད་དང་དོན་ལྡན། གྲངས་ཚད་ཏག་ཏག་འགྲིག་པ་སོགས་བྱུང་བར་མིག་དཔེ་བལྟས་ཏེ། ལྷན་ཁང་ཁག་བཞི་ནས་ཁྱིམ་ཐོ་བསྡུ་རུབ་ཀྱི་ཆེད་དུ་སྤྱི་ལོ་ཉིས་སྟོང་ཉེར་གཉིས་ཀྱི་ལོ་ནས་འགྲོ་གྲོན་ཐབས་འཚོལ་དང་ཆེད་ལས་པ་བཙལ་འཚོལ་སོགས་མགོ་འཛུགས་གནང་ཡོད་པ་རེད། བཞི་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ལྷོ་ཨ་ཧྥེ་རི་ཀའི་ནང་གི་རྒྱལ་ཁབ་ཨིས་ཝཱ་ཏི་ནི་ཡིས་ཐེ་ཝན་དང་འབྲེལ་ལམ་མུ་མཐུད་གནས་རྒྱུའི་བསྐྱར་དུ་ཁས་ལེན་གནང་ཡོད་པ་རེད་འདུག་དེ་ཡང་ཐེ་ཝན་གྱི་འོས་འདེམས་བྱུང་བའི་སྲིད་འཛིན་གསར་པ་སྐུ་ཞབས་ཝི་ལེམ་ལའེ་མཆོག་གིས། ཨིས་ཝཱ་ཏི་ནི་རྒྱལ་ཁབ་ནི་ཐེ་ཝན་རྒྱལ་སྤྱིའི་ནང་མཉམ་ཞུགས་བྱ་རྒྱུར་མཐའ་གཅིག་ཏུ་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་དང། རྒྱལ་ཁབ་གཉིས་པོ་ཧ་ཅང་གི་འབྲེལ་ལམ་བཟང་པོ་ཡོད་པའི་སྐོར་གསུངས་པ་ལྟར། ཐེ་ཝན་དང་ཨིས་ཝཱ་ཏི་ནི་སྐུ་ཚབ་ཕན་ཚུན་ཁ་ས་རྒྱལ་ཁབ་གཉིས་པོའི་འབྲེལ་ལམ་རྒྱུན་གནས་གནང་རྒྱུའི་སྤྱི་མོས་ཀྱི་གྲོས་མཐུན་ལ་མཚན་རྟགས་བསྐྱོན་ཡོད་པ་རེད་འདུག་ཐེ་ཝན་ཕྱི་སྲིད་ལས་དོན་བློན་ཆེན་སྐུ་ཞབས་ཇོ་སི་ཝུའུ་དང། ཨིས་ཝཱ་ཏི་ནི་རྒྱལ་ཁབ་ཀྱི་ཕྱི་སྲིད་ལས་དོན་དང་རྒྱལ་སྤྱིའི་མཉམ་འབྲེལ་བློན་ཆེན་ལྕམ་ཕོ་ལཱེ་ཏི་ཤ་ཀུན་ཏོ་རྣམ་གཉིས་ཀྱིས་ཡིག་ཆ་དེར་མཚན་རྟགས་བསྐྱོན་གནང་ཡོད་ཅིང། ལྕམ། Pholile Shakantu། མཆོག་གིས་སྣེ་ཁྲིད་གནང་བའི་གཟིགས་སྐོར་སྐུ་ཚབ་ཚོགས་པ་ཞིག་དེང་སྐབས་ཐེ་ཝན་དུ་འཚམས་འདྲི་གནང་བཞིན་པ་ལྟར་རེས་གཟའ་ཉི་མ་བར་ཐེ་ཝན་དུ་འཚམས་འདྲི་གནང་གི་ཡོད་པ་རེད་འདུག་ཐེ་ཝན་ཕྱི་སྲིད་ལས་དོན་བློན་ཆེན་སྐུ་ཞབས་ཇོ་སི་ཝུ་ནས། ཡིག་ཆ་དེ་ནི་ང་ཚོ་ཕན་ཚུན་གྱི་འབྲེལ་བ་རྒྱུན་གནས་སྐོར་གྱི་དམིགས་བསལ་འཁོད་ཡོད་པ་དང་ང་ཚོ་ཕན་ཚུན་མཉམ་ལས་གཞི་རྒྱ་ཆེ་རུ་དང་གཏིང་ཟབ་ཏུ་གནང་རྒྱུའི་མོས་མཐུན་ཡོད་པ་བསྐྱར་དུ་གཏན་འཁེལ་བྱུང་ཡོད་པ་དང།

ཨིས་ཝཱ་ཏི་ནི་རྒྱལ་ཁབ་ནི་ཐེ་ཝན་གཞུང་འབྲེལ་གྱི་ངོས་འཛིན་བྱེད་མཁན་གྱི་རྒྱལ་ཁབ་རེ་ཟུང་ཡོད་པའི་གྲས་ཤིག་ཡིན་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། རྒྱ་གར་གྱི་རོགས་སྐྱོར་ལ་བརྟེན་ནས་བལ་ཡུལ་ནང་ལས་གཞི་གསུམ་གྱི་ཐོག་ལ་ཡར་རྒྱས་གཏོང་རྒྱུའི་འཆར་གཞི་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི ANI གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང། བལ་ཡུལ་ནང་གི་རྒྱ་གར་གཞུང་ཚབ་ཁང་དང་བལ་ཡུལ་གཞུང་གི་ལས་དོན་ལྷན་ཁང་དང་སྤྱི་ཁྱབ་འཛིན་སྐྱོང་ཁང་གི་སྐུ་ཚབ་ཕན་ཚུན་བར་ལ། བལ་ཡུལ་ནང་གི་གལ་ཆེའི་སྤྱི་ཚོགས་ནང་གི་དཀའ་ངལ་ཆེ་བའི་ལས་གཞི་ཁག་གསུམ་ལ་ཡར་རྒྱས་གཏོང་རྒྱུའི་འཆར་གཞིའི་ཟིན་བྲིས་ཀྱི་འབྲུ་དོན་ཐོག་བལ་ཡུལ་དང་རྒྱ་གར་གཉིས་བར་མོས་མཐུན་གྱི་གྲོས་མཐུན་ལ་མཚན་རྟགས་བསྐྱོན་ཡོད་པ་རེད་འདུག་རྒྱ་གར་དང་བལ་ཡུལ་གཉིས་པོས་བལ་ཡུལ་ནང་ལས་གཞི་ཁག་གསུམ་ཐོག་ལ་ཡར་རྒྱས་གཏོང་རྒྱུ་ཕྱོགས་གཉིས་ཕན་ཚུན་གྱི་འཆར་གཞིའི་ཟིན་བྲིས་ཀྱི་ནང་དོན་དེའི་ཐོག་ནས

Mahadev Temple། ཞེས་པའི་ཧིན་རྡུའི་ལྷ་ཁང་ནང་འཛུགས་སྐྲུན་དང་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་ཀྱི་ཕྱག་ལས་གནང་རྒྱུ་འཆར་གཞི་ཡོད་པའི་སྐོར་བཀོད་འདུག་འཛུགས་སྐྲུན་འཕེལ་རྒྱས་ལས་གཞི་ཁག་གསུམ་དེའི་ཐོག་ནས་བལ་ཡུལ་ནང་དུ་ཤེས་ཡོན་དང་འཕྲོད་བསྟེན་ཐོག་ལ་མཐུན་འགྱུར་བཟང་པོ་མཁོ་སྤྲོད་བྱ་ཐུབ་རྒྱུ་དང་དེའི་ཐོག་ལ་རྒྱ་གར་དང་བལ་ཡུལ་ཕན་ཚུན་རིག་གཞུང་འབྲེལ་ལམ་དེ་བས་གཏིང་ཟབ་ཏུ་འགྲོ་གི་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད་འདུག་རྒྱ་གར་གཞུང་གིས་ཉིས་སྟོང་གསུམ་ནས་བཟུང་བལ་ཡུལ་ནང་དུ་དཀའ་ངལ་ཆེ་བའི་ལས་གཞི་ཁག་ལྔ་བརྒྱ་ལྔ་བཅུའི་ཐོག་ལ་རོགས་རམ་གནང་བཞིན་ཡོད་པའི་ཁྲོད་ནས་འཕྲོད་བསྟེན་དང་ཤེས་ཡོན། འཐུང་ཆུ། བདེ་སྡོད་ཁོར་ཡུག་གཙང་སྦྲ། དེ་མིན་གྱི་མི་དམངས་ཀྱི་འཚོ་བའི་ནང་དགོས་མཁོ་ཆེ་བའི་གློག་དང་ཆུ་ལ་སོགས་པའི་ལས་གཞི་ཁག་བཞི་བརྒྱ་བརྒྱད་ཅུ་གྱ་བརྒྱད་བལ་ཡུལ་གྱི་ཞིང་ཆེན་ཁག་བདུན་ནང་ཆ་ཚང་བ་ཚར་ཟིན་ཡོད་ཀྱང། ད་དུང་ལྷག་འཕྲོས་ཀྱི་ལས་གཞི་དྲུག་ཅུ་རེ་གཉིས་རྣམས་མུ་མཐུད་ནས་རོགས་སྐྱོར་གྱི་ལས་དོན་གནང་བཞིན་ཡོད་པ་རེད་འདུག། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོའི་ལས་དོན་ལྷན་ཚོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཀྱི་འཕེལ་རིམ་ལ་གཞིགས་ཏེ་ཉན་ཞིབ་ཞིག་སྐོང་ཚོགས་གནང་གི་ཡོད་པ་དང་གྲོས་ཚོགས་ཀྱི Chris Smith ཞུ་བས་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་གཞུང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཐད་ཡོངས་གྲགས་ཀྱི་སྒོ་ནས་སྐྱོན་བརྗོད་གནང་དགོས་གལ་ཡིན་པ་ནན་བརྗོད་གནང་ཡོད་པའི་སྐོར་ཕྱི་ཉིན་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith ལགས་ལ་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་དུས་བཀག་བསྐྱར་ཞིབ་ཐོག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བསམ་འཆར་ཁྱོན་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་པར།

སྲིད་དོན་དང་དཔལ་འབྱོར་གྱི་ཉེས་ཆད་སོགས་བཏང་ནས་ཡོངས་གྲགས་ཀྱི་སྒོ་ནས་སྐྱོན་བརྗོད་གནང་དགོས་ཀྱི་རེད་ཅེས་གསུངས་འདུག། ཟླ་བ་སྔོན་མར Swiss གྲོང་ཁྱེར Geneva འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེས་མཐོ་བའི་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་ཡོད་པ་དང། སྐབས་དེར་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་དེ་འབྲེལ་གྱི་བསམ་འཆར་ཁག་ཁྱོན་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་ཡོད་པ་དང་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་གིས་ཚོགས་འདུའི་སྔོན་ཚུད་དུ་རྒྱ་ནག་ལ་དྲི་བ་བཏང་ཡོད་པའི་གནས་སྟངས་བྱུང་ཡོད། སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོ་བའི་ལས་དོན་ཚོགས་ཆུང་གི་ངོས་ནས་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཀྱི་འཕེལ་རིམ་དང་འབྲེལ་ཉན་ཞིབ་ཞིག་སྐོང་ཚོགས་གནང་ཡོད་པ་དང། ཉན་ཞིབ་ཐོག་ཡུ་གུར་དང་ཧོང་ཀོང་རྒྱ་རིགས་དང་དེ་བཞིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ཉམས་ཞིབ་པ་དང་ལས་འགུལ་བ་ཁག་ཅིག་གིས་ཡུ་གུར་དང་བོད་རིགས་གཙོས་པའི་གྲངས་ཉུང་མི་རིགས་ཐོག་རྒྱ་ནག་གཞུང་གིས་མི་རིགས་སྡེབ་གསོད་ཀྱི་ལས་གཞི་སྤེལ་བཞིན་པ་རྣམས་དང་རྒྱ་ནག་གིས་ཧོང་ཀོང་ནང་དུ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བ་ལག་བསྟར་གྱིས་མི་མང་གི་གཞི་རྩའི་རང་དབང་ལ་རྡོག་རོལ་གཏོང་བཞིན་པར། ཡང་རྒྱ་ནག་གིས་འཆར་གཞི་ལྡན་པའི་ཐོག་ནས་གོ་ལའི་འགྲོ་ལུགས་ལ་བསྒྱུར་བཅོས་གཏོང་ཐབས་བྱེད་བཞིན་པའི་ཁྲོད་རྒྱ་ནག་གཞུང་གི་བཙན་འོག་ཏུ་མནར་གཅོད་མྱོང་བཞིན་པ་བོད་མི་དང་ཡུ་གུར་བ་དེ་བཞིན་ཧོང་ཀོང་བ་སོགས་ཀྱི་བཙན་བྱོལ་དུ་ཡོད་པའི་སྤྱི་ཚོགས་དང་རྒྱ་ནག་གི་ཕྱི་ཕྱོགས་སུ་ཡོད་པའི་གཞུང་དང་ལྟ་སྤྱོད་མི་མཐུན་མཁན་རྣམས་ལ་དྲག་གནོན་གྱི་ལས་འགུལ་མང་དག་ཅིག་སྤེལ་བཞིན་པ་སོགས། དེང་སྐབས་རྒྱ་ནག་གིས་རང་གི་རྒྱལ་མཚམས་ལས་བརྒལ་ནས་དམ་དྲག་གི་ལས་འགུལ་ཤུགས་ཆེ་སྤེལ་བཞིན་པའི་གནད་དོན་ཐོག། ཉན་ཞིབ་ནང་གླེང་སློང་གནང་སོང། གཞི་རྩའི་ད་རེས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་དོན་ཚན་ཉི་ཤུ་རྩ་ལྔ་རྒྱབ་གཉེར་གནང་ནས་བོད་དོན་གླེང་ཡོད་པ་དང། དེ་ནི་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བསྐྱར་ཞིབ་ཐེངས་གསུམ་པ་དང་བསྡུར་ན་ལྡབ་གཅིག་ལྷག་གིས་མང་བ་བྱུང་ཡོད་པ་རེད། གཞི་རྩའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྤྱི་ཁྱབ་ཚོགས་གཙོ་ཟུར་པ་ལྕམ Michelle Bachelet མཆོག་སྔ་ལོ་ཤིན་ཅང་ནང་སྐོར་སྐྱོད་གནང་ཡོད་པ་དང། འོན་ཀྱང་བོད་ནང་ཕེབས་མེད་པ་རེད། དེ་ཡང་རྒྱ་ནག་གཞུང་གིས་བོད་ནང་ཕྱི་རྒྱལ་གསར་འགོད་པ་དང་ཉམས་ཞིབ་པ་སོགས་གཞུང་འབྲེལ་མི་སྣ་ཁག་རང་དབང་ལྡན་པའི་ཐོག་འགྲོ་སྐྱོད་བཅུག་གི་མེད་སྟབས་གྲོས་ཚོགས་འཐུས་མི Chris Smith ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་བོད་ནང་སྐོར་སྐྱོད་ཆེད་ཕེབས་རྒྱུའི་འདོད་པ་ཆེན་པོ་ཡོད་པ་གསུངས་ཀྱི་འདུག། Their top leadership made those statements that anybody can come.
ཁོང་གིས་རྒྱ་ནག་གི་འགོ་ཁྲིད་ཚོས་དུས་ནས་དུས་སུ་ཕྱི་རྒྱལ་གྱི་མི་སྣ་བོད་ནང་བསྐྱོད་རྒྱུའི་རང་དབང་དང་ཆོག་མཆན་ཡོད་བཤད་ཀྱི་ཡོད་ན་ཡང། གལ་སྲིད་རྒྱ་ནག་གཞུང་གིས་བོད་ནང་གི་དངོས་ཡོད་གནས་སྟངས་སྦས་སྐུང་བྱེད་དགོས་མེད་ན་བོད་ནང་བསྐྱོད་རྒྱུར་གྲ་སྒྲིག་ཡིན་གསུང་གི་འདུག་གནས་ཚུལ་འདི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད། འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང། འོད་ཟེར་ལགས་ཀྱིས་བཙན་བྱོལ་ནང་དུ་ཡོད་པའི་བོད་ཀྱི་རྩོམ་རིག་དུས་དེབ་ཅེས་པའི་ཆེད་དུ། ནད་ཡམས་སྐོར་གྱི་སྙན་རྩོམ་དང་བོད་ཀྱི་དཔའ་གླིང་སྐོར་གྱི་ལྷུག་རྩོམ་ཞིག་བྲིས་ཡོད་པའི་ནང་སྙན་ངག་མཉམ་སྦྱར་གྱི་འདྲ་པར་ཁག་དང། དེ་བཞིན་བོད་ཀྱི་ས་གནས་ཁག་ཏུ་གནས་མཇལ་ལ་ཕེབས་པའི་སྐབས་ལེན་པའི་འདྲ་པར་ཁག་དང་འབྲེལ་ཡོད་ཀྱི་གནས་ཚུལ་ངོ་སྤྲོད་གནང་པའི་རྩོམ་ཡིག་གི་སྟོད་ཆ་དེ་སྒྲོལ་དཀར་ལགས་ཀྱིས་ཕབ་བསྒྱུར་དང་སྙན་སྒྲོན་གནང་གི་རེད།

ཙའེ་ཞའོ་ཤིན་དབྱི་ཡི་དང་ཏུའུ་གོ་ལོ་ཆན་ཡི་ཐེན། ཙུའེ་པུ་ཅི་ལི་དང་ཅོའུ་ཧྲ་པི་ཅི་རི། ཝོ་མན་ཡིང་ལའེ་ལོ་ཡི་ནེན་ཅུང་ཙུའེ་ཧའོ་དང་རི་ཙུ།
ཁོང་ནས་གསུངས་པར། ན་ནིང་ཟླ་བ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་ནི་བོད་ཟླ་བཅུ་གཅིག་པའི་ཚེས་བདུན་དང། ཉིན་མོ་དེ་ནི་སྲོལ་རྒྱུན་ཐོག་ནས་ཞུས་ན་བཟང་པོ་བཅུ་འཛོམས་ཀྱི་ཉིན་མོ་འདི་ཆགས་ཡོད་པས། གཟབ་གཟབ་ངང། ཉིན་སྔོན་མ། ངན་པ་དགུ་འཛོམས་འདི་བཏང་ནས། ང་ཚོས་ལོ་གཅིག་ནང་གི་ཉིན་མོ་བཟང་ཤོས་འདིར་བསུ་བ་བྱས་པ་ཡིན། དེ་དང་དུས་མཚུངས། ངོ་དེབ་དྲ་ཚིགས་དང། Instagram དྲ་ཚིགས་སོགས་སྤྱི་ཚོགས་དྲ་སྦྲེལ་གྱི་བརྒྱུད་ལམ་ཐོག། ཐོན་གསར་ཤོས་ཀྱི་བོད་ཀྱི་རྩོམ་རིག་དུས་དེབ་འདི་འགྲེམས་སྤེལ་ཞུས་ཤིང། ཁ་ཤོག་གི་པར་རིས་འདི་ནི། ཏག་ཏག་ན་ནིང་དབྱར་དུས་སུ། གུས་མོས་དབུས་གཙང་ཁུལ་གྱི་ས་ཆ་མང་པོར་གནས་མཇལ་དུ་བསྐྱོད་པའི་སྐབས་པར་ལེན་བྱས་པའི། དེ་སྔའི་རྩ་ཆེའི་མཚེའུ་དང། ཡང་ད་ཆ། ཡུལ་སྐོར་བ་སྐྱོད་ཡུལ་ཆགས་པའི་ཡར་འབྲོག་གཡུ་མཚོ་ཡིན་ཞིང། མཁའ་དབྱིངས་སུ་སྤྲིན་པ་འཁོར་བའི་ནང། ཉི་འོད་སྤྲིན་པའི་མཚམས་ནས་སྔོ་ཐིང་ཐིང་གི་མཚོའི་ངོས་སུ་འཕྲོ་བཞིན་ཡོད་པ་དང། མཚོ་འགྲམ་གྱི་རི་ཚོགས་དམའ་ལ། ཚོན་མདོག་ལྗང་ཁུ་མངོན་གྱི་འདུག་འོན་ཀྱང། རྒྱང་རིང་ནས། དེ་ལས་མཐོ་བའི་རི་བོའི་སྟེང། ཁ་བས་གཡོགས་པ་མཐོང་གི་འདུག་གུས་མོས་འདྲ་པར་འདི། སྨོན་ལམ་འདེབས་པའི་ཡུལ་ལྗོངས་ཟེར་མིང་བཏགས་པ་ཡིན། རྩོམ་སྒྲིག་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གློག་འཕྲིན་ནང། འདྲ་པར་འདིར་ཧ་ཅང་དགའ་པོ་བྱུང་བ་བྲིས་འདུག་ལ། ད་དུང།

མང་ཆེ་བ་གུས་མོས་དཔར་ལེན་བྱས་པ་ཁག་རེད། སྙན་ངག་རིང་བ་འདི་ཨ་རིའི་སྒྱུ་རྩལ་པ་དང་སྙན་ངག་པ། ལོ་ཙཱ་བ། ཨིན་བྷའོ་ཏན་ནས་དབྱིན་ཡིག་ཐོག་ཕབ་བསྒྱུར་གནང་པ་ཞིག་ཡིན་ཞིང། ཁོང་གིས་རྩོམ་ཡིག་བྲིས་ནས་ངོ་སྤྲོད་གནང་པ་སྟེ། འོད་ཟེར་ལགས་ནས་སྔོན་ལ Twitter དྲ་ཚིགས་ཐོག་སྙན་ངག་དང་པོ་འདི་བཏོན་པ་དང། ཡང་ངས་སྙན་ངག་འདི་ཕབ་བསྒྱུར་ཞུས་པ་མ་ཟད།

ནད་ཡམས་འདི་བརྒྱུད་པའི་ནང་གི་བསམ་གཞིག་ཅིག་ཡིན་པ་མ་ཟད། ཁོང་བོད་པ་ཞིག་གི་ངོས་ནས་ནད་ཡམས་འདི་བརྒྱུད་པའི་མྱོང་བ་བསམ་གཞིག་ཅིག་ཀྱང་བྱེད་ཀྱི་ཡོད་པ་དང། ཁོང་གི་རྒྱལ་ཁབ་རྒྱ་ནག་གིས་བཙན་བཟུང་བྱས་པ་དང། ཁོང་གི་འཚོ་བར་ཕྱི་རྒྱལ་གྱི་སྟོབས་ཤུགས་ནས་གནམ་ས་དཀྲུགས་པ་བཞིན་དཀྲུགས་ཡོད།

ཁོང་གིས་འདི་ལྟར་བྲིས་ཡོད་པ་སྟེ། འོད་ཟེར་ལགས་ཀྱིས་རྟག་ཏུ་ཁོང་གི་སྙན་ངག་དང་པར་རིས་འཚམ་པོ་ཞིག་སྦྱར་ཐུབ་ཀྱི་ཡོད་པས། གནས་སྟངས་འདི་འདྲའི་འོག་ཁོང་གིས་འདི་རྣམས་ཁོང་གི་ཉིན་རེའི་འཚོ་བའི་ཉམས་མྱོང་ནང་ནས་ཚུར་བཏོན་ཐུབ་ཀྱི་ཡོད། པར་རིས་འདི་རྣམས་ནི་སྙན་ངག་ལ་འགྲེལ་བཤད་ཅིག་མིན་པར། དེ་ལས་ལྡོག་སྟེ། པར་རིས་རེ་རེ་ཚང་མ་ནི། ཁོང་གིས། མངོན་སུམ་ཚོར་སྣང་གི་མྱོང་བའི་ནང་གི་དུམ་བུ་གཅིག་ཆགས་ཀྱི་ཡོད་པས། སྙན་ངག་དང་ཁ་བྲལ་མེད་པར། འདི་རྣམས་ཀྱི་ཆ་ཤས་གཅིག་ཆེ་རུ་བཏང་ཡོད། ཡང་ཁོང་གིས། འདི་རྣམས་མཁོ་འདོན་གནང་དོན་ནི། ཀློག་པ་པོར། བསམ་བློ་གཏོང་སའི་བར་སྟོང་ཞིག་སྤྲད་པ་དང།

ཁོང་ནས་གསུངས་པར། གཤམ་གྱི་འདི་ནི་གུས་མོའི་ལྷུག་རྩོམ། ང་རང་སྡུག་བསྔལ་གྱིས་ཁེངས་པའི་མཐོ་སྒང་བོད་ཀྱི་པར་རིས་ཅིག་ཏུ་ཞེས་པ་འདི་ཡིན་ཞིང། ལེ་ཚན་གྱི་རིང་ཐུང་ཚད་གཞིའི་རྐྱེན་པས། འདིར་སྔོན་ལ་དུམ་བུ་དང་པོ་འདི་ངོ་སྤྲོད་ཞུ་རྒྱུར། ངས་པར་ལེན་བྱེད་རྒྱུར་དགའ་པོ་ཡོད་པ་འདི་ནི་གུས་མོའི་པཱ་ལགས་དང་འབྲེལ་བ་བྱེད་ཀྱི་ཡོད། ང་རང་ཆུང་དུས་ནས་ཁོང་གི་པར་ཆས་ལ་རྒྱུས་མངའ་ཡོད་པ་དང། དེ་ཡང། མིག་གཡས་པ་འདི། ཡུལ་ལྗོངས་ཚད་གཞི་ལེན་ཡུལ་གྱི་སྒྲོམ་ཆུང་ཆུང་འདི་ནས་བལྟ་རྒྱུ་ཡོད་པའི Zeiss Ikon པར་ཆས་འདི་རེད། ཁོང་གིས་པར་ཆས་འདི་བེད་སྤྱོད་བཏང་ནས་ལྷ་སར་རིག་གནས་གསར་བརྗེའི་འདྲ་པར་བརྒྱ་ཕྲག་ཁ་ཤས་ཤིག་པར་ལེན་གནང་ཡོད་པ་དང། དེའི་ནང། སྐུ་འདྲ་གཏོར་བ་དང། སྐུ་དྲག་ལ་འཐབ་འཛིང་བཏང་བ། གནའ་བོའི་དགེ་སྒྲུབ་ཉམས་ལེན་བྱ་ཡུལ་གྱི་དགོན་པ། ཕྱི་རོལ་ནས་ཡོང་བའི་ཀླ་ཀློའི་སྟོབས་ཤུགས་ཀྱི། དྲག་ཤུགས་རྩུབ་སྤྱོད་ཁྲོད་ནས། འཇིགས་སྣང་གི་ཡུལ་ཁམས་སུ་ལྷུང་ཡོད། དངོས་གནས་བྱས་ན། ངས་སྔ་ས་ནས་གུས་མོའི་པཱ་ལགས་ཀྱི་པར་ཆས་འདི་བེད་སྤྱོད་བཏང་མྱོང་བ་དང། དེ་ནི་ལོ་ཚད་གཅིག་པའི་རོལ་རྩེད་སོགས་ཀྱི་སྐོར་པར་ལེན་བྱེད་ཀྱི་ཡོད། འོན་ཀྱང། སྲོལ་རྒྱུན་གྱི་པར་ཆས་རྙིང་པ་བེད་སྤྱོད་བཏང་པའི་སྐབས། ལག་རྩལ་མང་པོ་ཁོངས་སུ་ཆུད་དགོས་ཀྱི་ཡོད་ལ། རྒྱང་ཐག་རིང་ཐུང་སྒྲིག་པ་དང་གློག་འོད་ཀྱི་དུས་ཚོད་ཚད་གཞིའི་རིང་ཐུང། སྤྱིན་ཤོག་གི་བེད་སྤྱོད་སོགས་འཚམ་པོ་ཤེས་པ་དགོས་ཀྱི་ཡོད་པས། ང་རང་སློབ་སྦྱོང་བྱ་རྒྱུར་ངང་རྒྱུད་རིང་པོ་མེད་པར་བརྟེན། པར་པ་ཞིག་བྱ་རྒྱུའི་འདུན་པ་འདི་རིམ་པས་དོར་བ་ཡིན། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས་གཟིགས་ཚུལ་གང་ཡོད་ནའང་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་ཀྱི་མེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། དམིགས་བསལ་བཅར་འདྲིའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལུ་ཐེ་ནི་ཡ་ཡི་གཞུང་འབྲེལ་འཚམས་གཟིགས་བསྒྲུབས་ཏེ་དབྱིན་ཡུལ་དུ་ཕེབས་ཐོན་གནང་སྟེ་དེའི་ནང་གི་མཛད་རིམ་སྐོར་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་སུ་དབྱངས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་གནང་གི་རེད།

འདི་ང་ཚོ་ཕར་ཚུར་ཡང་གདུང་སེམས་མཉམ་སྐྱེད་ཀྱི་སྒྲིག་ཇུས་ཆེན་པོ་ཡོད་གང་ལ་ཕར་ཚུར་ཡང་སེམས་ཤུགས་སྤྲད་ཡག་དང་དེ་འདྲའི་ཡག་པོ་བྱུང་སོང་བསམ་སོང་ཨ་ནི་དེ་མ་ཡིན་པའི་ད་ལྟ་འདི་གོང་ལ་ང་ཚོ་ཨིས་ཏོ་ནི་ཡཱ་དང་ལཱ་ཏི་ཝི་ཡཱ་དང་ཧྥིན་ལན་ཚང་མ་ད་ཐེངས་དང་པོ་རེད་དེ་ཡིན་ན་རྒྱལ་ཡོངས་ཧ་ལས་པ་ཡག་པོ་བྱུང་འདུག་ཨིས་ཏོ་ནི་ཡཱ་འགྲོ་བཞིན་པ་ནི་ཁོང་ཚོ་གི་སྲིད་བློན་དང་པོ་ནང་ཡང་ཁོ་རང་ད་ལྟ་སྐུ་གཟུགས་བདེ་པོ་ཡོད་མ་རེད་གསུང་གི་འདུག་གཅིག་ངེད་ཅག་གཅིག་ཡོང་ཞེས་འདྲ་བོ་བཤད་བཞིན་ཡིན་ནའང་ཁོ་རང་ཕེབས་ཐུབ་གི་མེད་ནའང་ཁོ་རང་གི་ཡང་ང་ཚོ་ལ

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང། བལ་ཡུལ་ནང་བཞུགས་པའི་སྤྱི་ཚོགས་ཞབས་ཞུ་བ་བླ་མ་བློ་བཟང་ལགས་ནས་ལུང་ཁུག་ས་གནས་ཁག་ཅིག་ལ་ཟམ་པ་རྒྱབ་རྒྱུར་མཐུན་འགྱུར་གནང་བ་དང། དེ་བཞིན་གཞོན་སྐྱེས་ལས་མེད་འགའ་ཤས་ལ་ཆེད་ལས་སློབ་སྦྱོང་སྤྲད་པ་སོགས་སྐོར་བཀའ་འདྲི་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་འགོ་མ་འཛུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། འདས་པའི་གི་བདུན་ཕྲག་དེའི་ང་ཚོའི་ལེ་ཚན་ནང་ད་ལྟའི་ཆར་བལ་ཡུལ་ན་བཞུགས་པའི་སྤྱི་ཚོགས་ཞབས་ཞུ་བ་བླ་མ་བློ་བཟང་ལགས་ནས་དྭ་ཕྲུག་དང་ཕྱེད་དྭ་ཕྲུག་གི་སློབ་གྲྭ་ཞིག་ལ་གྱོན་གོས་དང་སློབ་གྲྭའི་འཛིན་ཆས་སོགས་བགོས་འགྲེམས་དང་དགེ་རྒན་དང་མ་བྱན་སོགས་འཚོ་སྣོན་གནང་བའི་སྐོར་དང་དེ་ག་ནང་བཞིན་མཁལ་མ་དང་མིག་འབྲས་ནད་ཕོག་པའི་ནད་པའི་རིགས་གཅིག་ལ་སྨན་བཅོས་སོགས་ཀྱི་མཐུན་རྐྱེན་སྦྱོར་སྤྲོད་གནང་སྟེ་ཁོང་ཚོ་ནད་ནས་སངས་དྲག་ཕྱིན་པས་མ་ཟད་དེ་དག་ལའང་མུ་མཐུད་ནས་ཕྱག་རོགས་གནང་གི་ཡོད་ཅེས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུས་ཡོད། ཐེངས་འདིའི་ལེ་ཚན་ནང་བླ་མ་བློ་བཟང་ལགས་ནས་བལ་ཡུལ་ནང་ལས་མེད་ཉམ་ཐག་གི་གཞོན་སྐྱེས་ཁག་ཅིག་ལ

དེ་ནས་བལ་ཡུལ་རྒྱལ་ས་ཀ་ཐ་མན་གྲུ་ནས་སྐུ་དེ་འདྲ་ཡང་བླུགས། སྐུ་ཚེ་ཡིན་གོང་ཆེན་པོ་རང་མ་ཡིན་སྐྱེས་དེ་འདྲ་སྐུ་དེ་འདྲ་བླུགས་ཨང་གཟུངས་ཕུལ་ག་རེ་དེ་ང་རང་གི་གཟུངས་ཕུལ་ཡ་དེ་སྐུ་ཤོ་བླ་གཟུངས་ཕུལ་ཨ་ནི་དེ་ག་ནང་བཞིན་ད་གནམ་ས་དེ་ཡ་རེ་དེ་བཅས་ཚང་མ་བྱས་ན་ཨ་ནི་ཁོ་རང་ཚོ་ལ་ཡ་དེ་ནང་གི་རྟེན་གཙོ་ཡིན་ད་སྐྱོན་དེ་སྐུ་དེ་འདྲ་ཕུལ་ཨ་ནི་གུ་རུའི་སྐུ་དེ་འདྲ་ཕུལ་ཨོ་དེ་འདྲ་བྱས་ནས་ད་ཅིག་བཙལ་ཐབས་མེད་ད་ད་མང་པོ། བྱས་ཡོད་པ་ཡིན་པ་ལའོ། སྤྱི་ཚོགས་ཀྱི་ཞབས་འདེགས་ཆེ་ཆུང་ག་འདྲ་ཞིག་ཡིན་ནའི་དེ་དག་ལག་ལེན་འཁེལ་ཐབས་སུ་འགྲོ་སོང་གཏོང་མི་མེད་དུ་མི་རུང་བ་ཞིག་ཆགས་ཀྱི་ཡོད་པར་བརྟེན་བླ་མ་བློ་བཟང་ལགས་ནས་མི་རིགས་དང་ཆོས་ལུགས་སོགས་དབྱེ་བ་མེད་པར་འདས་པའི་ལོ་ངོ་ཉི་ཤུ་མ་ཟིན་ཙམ་ཞབས་འདེགས་ཞུ་བཞིན་ཡོད་པ་དང་ལྷག་པར་དུ་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེའི་ནང་མཐུན་འགྱུར་རོགས་རམ་གནང་རྒྱུའི་འགྲོ་གྲོན་གཏོང་མི་གཙོ་བོ་ཁོང་གི་དགའ་ཉེ་བློ་དཀར་དང་ཕྱི་རྒྱལ་དང་བོད་རིགས་སོགས་ནས་ཁོང་གི་ཕྱག་ལས་གནང་སྟངས

Empower Kare། རྣམ་པ་ཚོས་གོང་དུ་གསན་པའི་སྒྲ་དེ་ནི་འདི་ཚེས་གཅིག་ཉིན་རྒྱ་གར་གྱི་གྲོས་ཚོགས་ནང་བར་བརྒལ་སྔོན་རྩིས་འཆར་འབུལ་ཞུས་པའི་རྗེས། རྒྱ་གར་གྱི་སྲིད་བློན་སྐུ་ཞབས་ན་རེན་དྲ་མོ་དཱི་མཆོག་ནས་རིང་མིན་རྒྱ་གར་རྒྱལ་ཡོངས་འོས་བསྡུའི་ནང་ད་ལྟའི་བྷི་ཇེ་པི་ཆབ་སྲིད་ཚོགས་པ་རྒྱལ་ཁ་ཐོབ་སྟེ་མུ་མཐུད་གཞུང་འཛིན་རྒྱུའི་གདེང་སྤོབས་ཡོད་པའི་བཀའ་མོལ་དང་འབྲེལ་ད་ལན་བར་བརྒལ་སྔོན་རྩིས་དེ་ནི་གཙོ་བོ་རྒྱ་གར་ཡར་རྒྱས་དང་འབྲེལ་བའི་རྒྱ་གར་གྱི་དབུལ་ཕོངས་ཉམ་ཐག་དང་གཞོན་སྐྱེས། དེ་བཞིན་བུད་མེད་དང་ཞིང་པ་ཚོའི་ནུས་སྟོབས་གོང་འཕེལ་གཏང་རྒྱུར།

རྒྱ་གར་གྱི་སྲིད་བློན་མཆོག་ནས་ཡིད་ཆེས་བརྟན་པོས་ང་ཚོའི་དམིགས་བསལ་དོན་ཚན་ཁག་བཞིའི་ཐོག་ཡར་རྒྱས་གཏོང་དགོས་པ་གསུངས་པ་ལྟར་ང་ཚོས་དབུལ་ཕོངས་ཉམ་ཐག་དང་གཞོན་སྐྱེས། དེ་བཞིན་བུད་མེད་དང་ཞིང་པ་བཅས་ཀྱི་དགོས་མཁོ་དང་མངོན་འདོད། དེ་བཞིན་ཁོང་ཚོའི་འདོད་དོན་བསྒྲུབ་རྒྱུ་དེ་ནི་ང་ཚོའི་ལས་དོན་གཙོ་བོ་ཞིག་རེད་ཅེས་གསུངས་གནང་ཡོད་པ་རེད། ཡང་རྒྱུན་དུ་གསར་འགྱུར་བརྒྱུད་ལམ་ཁག་ལ་ཐུགས་སྣང་ཆེན་པོ་གནང་མཁན། བྷེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་བཀྲ་བཟང་ལགས་ཀྱིས་གསུངས་ན། ད་ལན་རྒྱ་གར་གྱི་སྔོན་རྩིས་དང་འབྲེལ་བའི་དམིགས་ཡུལ་དོན་ཚན་ཁག་བཞིའི་ལས་འཆར་སྐོར་ལ་འགྲེལ་བརྗོད་འདི་ལྟར་གནང་བྱུང།
དབུལ་ཕོངས་དང་འབྲེལ་བ་དབུལ་སྐྱོར་འདི་ནང་ལོགས་ལ་གལ་ཆེར་འགྲོ་འདི་ལྟ་འདི་རེད། Pradhan Mantri Awas Yojana ཟེར་ཡག་ཅིག་ཡོད་རེད། འདི་ནམ་རྒྱུན། གྲོང་གསེབ་དང་འབྲེལ་བའི་གི་ཐོག་ལ། ཁང་པ། འཛུགས་སྐྲུན་བྱེད་ཡག་གི་ལས་གཞི་དེ་ཆགས་བསྡད་ཀྱི་ཡོད་རེད་ལོ་རེ་རེ་ལ་ཨ་ནི་དབུལ་ཕོངས་ཆེད་དུ་རེད་ད་དཔལ་འབྱོར་གི་གནས་སྟངས་དེ་ཏོག་ཙམ་སྐྱོ་ཟིན་དེ་གི་ཡོད་དེ་ཚོའི་གི་ཆེད་དུ་ལ་ཨ་ནི་རྒྱ་གར་གཞུང་གི་ཁང་པ་བསྐྱར་སྐྲུན་བྱེད་གི་ཡོད་རེད་ཁང་པ་རྙིང་པ་ཡིན་ན་བཟོ་བཅོས་རྒྱག་ཡག་དང་ཨ་ནི་ཁང་པ་གསར་པ་སྤྲད་བྱས་ནས་ཁོང་ཚོ་ལ་རིན་པ་མེད་པ་དང་དེ་འདྲ་གི་ཐོག་ནས་ཁང་པ་སྤྲད་ཡག་གི་ལས་གཞི་ཅིག་ཡོད་རེད་ད་དེའི་ནང་ལོགས་ལ་ལས་གཞི་དེ་རིམ་པ་འདྲ་པོ་གཉིས་ཡོད་བསྡད་ཀྱི་ཡོད་རེད་ནམ་རྒྱུན་ཁང་པ་གསར་པ་གསར་རྐྱང་བརྒྱབ་བྱས་གཞུང་རང་གིས་འགྲོ་སོང་ཆ་ཚང་བཏང་ནས་ཁང་པ་རྒྱག་ཡག་གཅིག་དང། ཡང་གཞུང་གི་ངོས་ནས་དངུལ་གྱི་རོགས་སྐྱོར་འདྲ་པོ་བྱས་བྱས་ཁང་པ་སོ་སོས་བརྒྱབ་ནས་རྒྱག་ཡག་གི་ལས་གཞི་འདྲ་པོ་གཉིས་ཡོད་རེད་དེ་གཉིས་གཉིས་ཀ་ད་ལྟའི་ཆ་ལ་ཡར་སྤར་བཞག་འདུག་ཁང་པ་གཞུང་གིས་ཆ་ཚང་བརྒྱབ་ནས་རྒྱག་ཡག་དེ་ད་ཁྱོན་ས་ཡ་ཉི་ཤུ་ཙམ་བྱས་རོགས་སྐྱོར་གྱི་ཐོག་ནས་ཁང་པ་རྒྱག་ཡག་གི་ལས་གཞི་དེ་ས་ཡ་སུམ་ཅུ་ཙམ་བྱས་རེད་ད་དེའི་དམིགས་ས་དེ་གཙོ་བོ་དབུལ་ཕོངས་དེ་ཚོ་གི་ཆེད་དུ་རེད་ད་དབུལ་ཕོངས་ཟེར་བ་ད་དཔལ་འབྱོར་གྱི་གནས་བབ་དེ

ཐོན་སྐྱེད་བྱེད་ཡ་ཆེད་དུ་ལ་བེད་སྤྱོད་བཏང་བསྡད་ཡོད། རྒྱ་གར་གཞུང་གིས་ད་ལོའི་ལོ་དེའི་ནང་ལ་ཁྱིམ་ཚང་ས་ཡ་བཅུ་གི་ཁང་པའི་གི་ཐོག་ལ་ད་ལྟ་ཉི་འོད་ཀྱི་གློག་འཛུགས་ཀྱི་ཡིན་ཟེར་ནས་དེའི་ནང་ཉི་འོད་ཀྱི་གློག་དེ་ཚོའི་གི Unit སུམ་བརྒྱ་རིང་ལ་ཁོང་ཚོས་རིན་པ་སྤྲད་མ་དགོས་པ་བྱས་བྱས་རིན་མེད་བྱས་བྱས་བེད་སྤྱོད་བཏང་གི་ཡིན་ཟེར་ཡ་དེ་ད་དེ་ཚོ་ཚང་མ་འདི་ཆགས་ཀྱི་ཡོད་རེད་ང་ཚོ་ཡིན་ན། དབུལ་ཕོངས་ཀྱི་ཆེད་དུ་ལ་རོགས་པ་རོགས་སྐྱོར་འདྲ་པོ་ཅིག་ཆགས་བསྡད་ཡོད་པ་དེ་འདྲའི་འདྲ་པོ་ཅིག་རེད་དོ། ད་ཞིང་པ་དེ་ཚོའི་ནང་ལོགས་ལ་ཕལ་ཆེར་ཕྱོགས་གཅིག་ནས་ད་དོ་སྣང་རོགས་ཞུ་བྱ་འགྱུར་ཏེ། སྟོན་ཐོག་ཉེན་སྐྱོབ་ཀྱི་ཅིག་རྒྱ་གར་གཞུང་གི་རང་གི་ཉེན་སྐྱོབ་ཀྱི་འགན་ཅིག་ཁུར་བསྡད་ཀྱི་ཡོད་རེད། འདི་གལ་ཏེ་ཡོད་དེ་ཞིང་པ་ཀྱི་གྲངས་ཀ་དེ་ས་ཡ་བཞི་བཅུ་ཐམ་པ་ཡིན་ཟེར་ལབ་སོང་ང་ས་ཡ་བཞི་བཅུ་ཙམ་དེ་ག་ཅིག་ཅིག་ཡར་འཕར་ཡོད་ས་རེད། ད་དུང་ཁོང་གིས་གསུང་ཡག་ལ་རྒྱ་གར་གྱི་སྔོན་རྩིས་དེའི་ནང་བུད་མེད་རྣམས་ལ་འཚོ་བའི་ཆེད་མ་རྩའི་རོགས་སྐྱོར་གྱི་ལས་གཞི་དང། འཕྲོད་བསྟེན་ཉེན་སྐྱོབ་དང་བུད་མེད་ལ་བུ་སྣོད་འབྲས་ནད་ཀྱི་སྔོན་འགོག་གི་ལས་འཆར་དང། གཞན་ཡང་གཞོན་སྐྱེས་ལས་མེད་རྣམས་ལ་རིག་རྩལ་དང་ལག་ཤེས། དེ་བཞིན་འཕྲུལ་ལས་སྦྱོང་བརྡར་གནང་རྒྱུའི་ལས་འཆར་བཀོད་སྒྲིག་གནང་ཡོད་པའི་འགྲེལ་བརྗོད་གནང་བྱུང་ཡང་སྔོན་རྩིས་ནང་དཔྱ་ཁྲལ་ཐོག་འཕར་ཆག་གི་འགྱུར་བ་གང་ཡང་མེད་པ་རེད་འདུག་ལ།

ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་རྩ་གསུམ་གྱི་བར་ལ་བསྒྲུབས་པའི་བརྒྱ་ཆ་དེ་རྒྱལ་ཡོངས་ཀྱི་དཔལ་འབྱོར་གྱི་བརྒྱ་ཆ་དེ་དུས་ལྔ་དང་ཚེག་བརྒྱད་ཙམ་ཅིག་ཆགས་བསྡད་འདུག་ད་ལྟའི་གི་ཉིས་སྟོང་ཉི་ཤུ་རྩ་བཞི་དང་རྩ་ལྔ་གི་དུས་ཚོད་དེའི་རིང་ཀ་ལ་རྒྱལ་ཡོངས་བྱུང་སོང་ཁ་འཐབ་ཀྱི་ཧེ་བག་དེ་རྒྱལ་ཡོངས་ཀྱི་དཔལ་འབྱོར་གྱི་བརྒྱ་ཆ་དེ་ལྔ་དང་ཚེག་གཅིག་ལ་ཡོང་གི་ཟེར་བྱས་ཙང་གཅིག་དུས་བརྒྱ་ཆ་ཀླད་ཀོར་ཚེག་བདུད་རྩི་ཆེན་པོ་བདག་གིར་བཅས་ས་འདི་མ་འོངས་པ་ཉིས་སྟོང་ཉི་ཤུ་རྩ་ལྔ་དང་རྩ་དྲུག་བར་ལ་བརྒྱ་ཆ་ལྔ་གི་འོག་ལ། བཟོ་ཡག་གི་འཆར་གཞི་བྱེད་ཀྱི་འདུག། བྱས་ཙང་ད་དེ་ཀའི་ཚང་མ་ལ་དཔལ་འབྱོར་གི་ཁུར་པོ། ཆུང་དུ་བཏང་ཡག་དང་ཨ་ནི། འཛམ་གླིང་རྒྱལ་སྤྱིའི་གི་ནང་ལོགས་ལ་རྒྱ་གར་གྱི་དཔལ་འབྱོར་ལ་ཡིད་ཆེས་དང་ཨ་ནི། ལྷག་པར་དུ་གཞུང་ལ་ཨ་ནི་ཡིད་ཆེས་བྱེད་ཡག་དང་ཨ་ནི། དེ་འདྲའི་གི་དམིགས་ས་འདྲ་པོ་ཅིག་རེད་དོ་དེའི་དམིགས་ས་དེ་ཚོ་ཚང་མ།

ཨ་ནི་གཞུང་འཛིན་ཚོགས་པ་ལ་སླེབས་པ་ཡིན་ན་རྒྱ་གར་དེ་ཉིས་སྟོང་བཞི་བཅུ་ཞེ་བདུན་གྱི་ལོ་དེ་ལ་ཨ་ནི་རྒྱ་གར་རང་བཙན་རག་ནས་ལོ་བརྒྱ་ཐམ་པ་འཁོར་བའི་དུས་ཆེན་འདིའི་སྐབས་ལ་རྒྱ་གར་དེ་ཡར་རྒྱས་ཕྱིན་པའི་རྒྱལ་ཁབ་ཀྱི་ནང་ལོགས་ལ་སླེབས་ཐུབ་པ་བཟོ་གི་ཡིན་ཟེར་ད་དེ་བྱས་ཙང་ལོ་བཅུ་གི། བྱས་རྗེས་དེ་ལ་བལྟ་སྟེ་མ་འོངས་པ་གི་ལོ་ཉི་ཤུ་གི་དམིགས་ས་འདྲ་བོ་ཅིག་སེམས་ནས་བཤད་དེ་ད་ཅོག་རོ་དེ་མི་མང་དེ་ཚོར་འབུལ་དུས་ནས་བི་ཇེ་པི་ཆབ་སྲིད་ཚོགས་པ་དང་ད་ལྟ་ཆ་ལ་ཡིན་ན་སྲིད་བློན་མོ་དྷི་གི་སྣེ་ཁྲིད་དེ་གྱོད་དེ་གྱི་གཞུང་འདི་ལ་མུ་མཐུད་ནས་རྒྱབ་སྐྱོར་རོགས་པ་རྒྱབ་སྐྱོར་འོས་ཤོག་འོས་བསྡུ་སྐབས་ལ་མུ་མཐུད་ནས་འོས་ཤོག་འཕངས་པ་ཡིན་ན་རྒྱ་གར་དེ་ཞེ་དྲག་གི་ཡར་རྒྱས་དང་སྟོབས་ཆེན་ཅིག་ཆགས་ཀྱི་རེད་ཟེར་ད་དེ་གི་ད་དམིགས་ཡུལ་འདྲ་བོ་དེ་ད་རེས་ཀྱི་བཤད་ཡག་འདྲ་བོ་དེ་དེ་ཆ་ལེ། དེ་མིན་རྒྱ་གར་ཕྱོགས་འགལ་ཚོགས་པ་ཁག་གི་འགོ་ཁྲིད་ཚོས་གསུང་ཡ་བྱས་ན། རྒྱ་གར་གྱི་ནང་ད་ལྟའི་ཆར་དཀའ་ངལ་ཆེ་ཤོས་དེ་ནི་ཡུལ་ཐང་འཕར་བ་དང། གཞོན་སྐྱེས་རྣམས་ལ་ལས་ཀ་མེད་པའི་དཀའ་ངལ་དེ་ཡིན་ཅིང། དེའི་ཐོག་རྒྱ་གར་གཞུང་གི་སྔོན་རྩིས་ཀྱི་ནང་ཆ་བགོས་གང་ཡང་གནང་མེད་པ་དང་གཞུང་གི་སྔོན་རྩིས་དེ་ནི་མི་མང་བསླུ་བྲིད་བྱས་པའི་སྔོན་རྩིས་ཤིག་ཡིན་པ་སོགས་ཀྱི་སྐྱོན་བརྗོད་གནང་བཞིན་པ་རེད་འདུག་ཡོང་རྒྱུའི་རྒྱ་གར་རྒྱལ་ཡོངས་འོས་བསྡུ་ཆེན་མོ་དེ་ནི་འདི་ལོ་སྤྱི་ཟླ་བཞི་པ་ནས་ལྔ་པའི་ནང་ཚུད་ལ་གནང་རྒྱུ་དང། འདི་ལོ་སྤྱི་ཟླ་དྲུག་པའི་ཚེས་བཅུ་དྲུག་ཉིན་ད་ལྟའི་སྐབས་བཅུ་བདུན་པའི་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་རྣམས་ཀྱི་ལས་རྒྱུན་ཚང་གི་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།